རྒྱ་ཆེའི་སེར་མོ་བ་ལྷན་རྒྱས་ཚང་མ་ལོགས་ལ་བོད་ཁྱིམ་བཀྲ་ཤིས་བདེ་ལེགས་རླུང་འཕྲིན་ཁང་ནས་སླར་ཡང་སྐུ་ཁམས་བཟང་ཞུ། རྒྱང་སྲིང་འདི་ཨེཕ་ཨེམ་དགུ་བཅུ་ཚེག་བཞིའི་ཐོག་བོད་ཁྱིམ་བཀྲ་ཤིས་བདེ་ལེགས་རླུང་འཕྲིན་ཁང་ནས་ཞུ་བཞིན་ཡོད། རླུང་འཕྲིན་གསན་པ་དགའ་བསུ་ཞུ། དེ་རིང་གུས་པས། བཀྲ་ཤིས་བདེ་ལེགས་གླུ་དབྱངས་ལེ་ཚན་ནང། ཆང་གཞས་ཁག་ཅིག་བསྡུ་རུབ་ཞུས་ཡོད་པས། ལྷན་རྒྱས་ཐུགས་སྤྲོ་པོ་ཡོང་བའི་རེ་བ་ཞུ། དེ་ཡང་ཆང་ཞེས་པ་ནི་སྤྱི་ཚོགས་འདིའི་སྟེང་དུ་སྐྱིད་སྡུག་གི་གནས་བབ་གང་འདྲ་ཞིག་ཡིན་ཀྱང་མཆོད་ཆང་བཞེས་སྲོལ་ཡོད་པ་དང་བཀའ་མོལ་ཡང་ལྷུག་པོ་གླེང་བ་སོགས་ཀྱི་དགེ་མཚན་ཡོད་འདུག་ཡང་གཞན་པའི་ཆ་ནས་ཞུས་ན། ཆང་འཐུང་པའི་མི་ལ་ཡིད་ཆེས་མེད་ཞེས་པ་སོགས་བཀའ་མོལ་མང་པོ་ཡོད་འདུག།

ང་རང་ཚོས་དུས་རྟག་ཏུ་གསན་རྒྱུ་བྱུང་ན་དྲན་པ་ནི་གོང་ས་མཆོག་གི་བཀའ་སློབ་རེད། མཚམས་འདི་ལ་གོང་ས་མཆོག་གི་བཀའ་སློབ་འདི་ཐུགས་དགྱེས་པོའི་ངང་གསན་གནང་ཡོང་བ་ཞུ། ཅིག་མི་ལ་བརྡབ་གསིག་གཏོང་ཡག་གི། ཅིག་སྐད་ཆ་གང་བྱུང་མང་བྱུང་བཤད་དེ་ཡང། མི་ལ་གནོད་པའི་ཅིག་སྐད་ཆ་བཤད་དེ་ཡང་ངག་གི་སྤྱོད་ལམ་དེ་འདྲ་ཞིག་བྱས།

གང་ལྟར་སོ་སོའི་ངོས་ནས་སྤྱོད་ལམ་འདི་འདྲ་ཞིག་བསྟན་ནས་བསྡད་བསྡད་དུས་དེའི་འབྲས་བུ་ལ་ཡང་མིས་སུ་ཡག་པོ་བྱས་ཟེར་འདི་ལྟ་བུའི་ཕ་རོལ་པོ་མི་ཚང་མ་ལ་གཞོན་སྐྱུག་ཟེར་བ་ཡིན་ན་འདྲ་ཅི་ཡོང་མདོག་ཁ་པོ་རེད་དེ་ནི་ཁ་པོ་ཞིག་རེད་ཨེ་ཁ་པོ་ཞིག་རེད་བ། ཟེར་འདི་འདྲ་ཡིན་དུས་དངོས་གནས་བསམ་ཤེས་པ་ཅིག་ཡིན་ན་གཞན་ལ་ཡང་ཇི་ཙམ་གྱིས་པའི་དངོས་གནས་ཅིག་དང་ལྷག་བསམ་རྣམ་དག་གིས་པའི་བྱམས་པ་དང་བརྩེ་བ་ཟེར་འདི་འདྲ་ཡོད་བསྡད་པ་ཅིག་བྱས་པ་ཡིན་ན་སོ་སོའི་སྐྱིད་པོ་ཞར་ལ་ཡོང་ཡག་ཤ་ད་འདི་འདྲ་ཡིན་དུས། མ་ཤི་ཚུན་ཆད་ཀྱི་ཚེ་འདི་གང་ལ་ཆ་བཞག་ནས་ཨེ་ནི་ལུས་ངག་གི་སྤྱོད་ལམ་ཞི་ཞིང་དུལ་བ་དེ་འདྲ་ཞིག་བྱུང་ན་སོ་སོ་མི་ཚེ་འདི་རང་ལ་ཆ་བཞག་ནས་མི་ཚེ་འདི་སྐྱིད་པོ་ཡོང་རེད། ཨེ་ནི་ཚེ་ཕྱི་མ་ཟེར་ཡག་གི་གནས་ཚུལ་དེ་འགོ་ཚུགས་ཡོང་པའི་ཁ་ཐུག་ལ་མི་ཚེ་དེ་བཟང་པོ་ཞིག་སྐྱེལ་ནས་གནོད་པ་སྡིག་པའི་ལས་མ་བྱས་པ་ཞིག་ན་གནོད་པ་མ་བྱས་པ་གཞན་ལ་རྙོག་དྲ་མ་བཟོ་མཁན་དེ་འདྲ་ཞིག་གི་མི་ཚེ་སྐྱེལ་རེ་ཡིན་ན་རབ་ལ་ནི་མི་ལ་ཕན་གདགས།

མི་ཚེ་འདིར་ཡང་ཅིག་གཞན་ལ་ཡང་ཅིག་འཚེ་བ་བྱེད་ཡག་གཞན་ལ་མི་བདེ་བ་ཡོང་ཡག་གི་ལས་དེ་འདྲ་ཞིག་བསྒྲུབ་པ་ཡིན་ན་ཚེ་རབས་ཕྱི་མ་ཚོ་ལ་གནོད་ཡག་རེད། མཆོད་ཆང་སྦྲང་རྩིའི་སྙིང་ཁུ་བདུད་རྩི་རང་འདྲ་ཨ་ཡིན། མཆོད་ཆང་མཆོད་དུས་མཁས་པོ་མེད་ན། སྨྱོ་ཆུ་རང་འདྲ་འདྲ་འདུག་ཞེས་གསུང་གི་འདུག་ད། གཞོན་པ་ཚོས་མཆོད་ཆང་མཆོད་དུས་སྤང་བྱ་བརྟན་པོ་གནང་དགོས་པ་དང་སིམ་སིམ་སིམ་ལ་མཆོད་དགོས་པའི་བཀའ་མོལ་དེ་ཚོས། མཆོད་ཆང་མང་ན་ཡག་པོ་མེད་པ་དང་མཆོད་ཆང་མེད་ན་མི་འགྲིག་པ་སྟོན་འདུག་བྱས་ན། ད་གཞས་པ་ཇོ་ལགས་བཀྲས་ཆུང་ལགས་ཀྱི་ཡར་ཀླུངས་བཀྲིས་བཟང་ཞེས་པ་འདི་དགྱེས་གསན་ཡོང་བ་ཞུ།

ཞུ་བཞིན་ཡོད། བཀྲ་ཤིས་བདེ་ལེགས། རླུང་འཕྲིན་གསན་མཁན་ཡོངས་ལ་གུས་པ་བསྟན་འཛིན་དག་གི་ངོས་ནས་འཚམས་འདྲི་ཞུ། ང་ཚོས་ཁྱད་པར་ཅན་གྱི་ཉིན་མོ་ངོ་སྤྲོད་ལེ་ཚན་ལ་ཕེབས་པར་དགའ་བསུ་ཞུ་རྒྱུ་ཡིན། ལེ་ཚན་འདི་ནི་བོད་དང་རྒྱ་གར་དེ་བཞིན་རྒྱལ་སྤྱི་ཡི་ཉིན་མོ་ཁྱད་པར་ཅན་རྣམས་རྣམ་པ་ཚོ་ལ་ངོ་སྤྲོད་ཞུ་ཡ་གི་ལེ་ཚན་གལ་ཆེན་པོ་ཞིག་ཡིན་པས་ལྷན་རྒྱས་མུ་མཐུད་ནས་གསན་རོགས་གནང། ང་ཚོས་ད་བར་ལེ་ཚན་དྲུག་བསྐྱངས་ཟིན་པས་དེ་ཡི་བརྒྱུད་རིམ་ནང་ལ་ཁྱད་པར་ཅན་གྱི་ཉིན་མོ་ལྔ་ངོ་སྤྲོད་ཞུས་ཟིན་པ་ཡིན་པས་རྣམ་པ་ཚོ་ལ་ཅུང་ཟད་ཐུགས་ཕན་གསོ་བའི་རེ་བ་ཞུ་གི་ཡོད། དེ་རིང་ནི World TB Dayའམ་རྒྱལ་སྤྱིའི་གློ་ནད་ཀྲི་པི་ཉིན་མོ་ཡིན་པ་དང་ལེ་ཚན་འདི་ཡི་བརྒྱུད་ནས་རླུང་འཕྲིན་གསན་མཁན་ཡོངས་ལ་རྒྱལ་སྤྱིའི་གློ་ནད་ཀྲི་པིའི་ཉིན་མོའི་རྒྱབ་ལྗོངས་ལོ་རྒྱུས་ཏོག་ཙམ་ཞུ་རྒྱུ་ཡིན་པས་ལྷན་རྒྱས་མུ་མཐུད་ནས་གསན་རོགས་གནང། སྤྱི་ལོ་གཅིག་སྟོང་བརྒྱད་བརྒྱ་བརྒྱད་ཅུ་གྱ་གཉིས་ཟླ་བ་གསུམ་པའི་ཚེས་ཉི་ཤུ་བཞི་ཉིན། འཇར་མ་ནི་གྱི་སྨན་པ Doctor Robert Koch ལགས་ཀྱིས་གློ་ནད་ཀྲི་པི་གི་རྒྱུ་རྐྱེན་གཙོ་བོ་དེ་ངོ་སྤྲོད་བྱུང་བ་དང། དུས་དེ་ནས་ནད་ཡམས་དེ་ལ་འགོག་ཐབས་བྱས་འདུག། ཡིན་ན་ཡང་རྒྱལ་སྤྱིའི་འཕྲོད་བསྟེན་ལྷན་ཁང། WHO གིས་ཉིན་མོ་དེ་ཐོག་མར་སྤྱི་ལོ་གཅིག་སྟོང་དགུ་བརྒྱ་དགུ་བཅུ་གོ་བདུན་ལོར་གཏན་འབེབས་གནང་བ་རེད། དུས་དེ་ནས་བཟུང་ལོ་ལྟར་སྤྱི་ཟླ་གསུམ་པའི་ཚེས་ཉི་ཤུ་བཞི་ཉིན་རྒྱལ་སྤྱིའི་གློ་ནད་ཀྲི་པི་ཉིན་མོ་སྲུང་བརྩི་ཞུས་དང་ཞུ་བཞིན་པ་རེད། ཀྲི་པི་ནི་འཛམ་གླིང་ནང་གི་ཚེ་སྲོག་འཕྲོག་མཁན་གྱི་ན་ཚ་ཚབས་ཆེ་ཤོས་ཨང་བཅུ་པ་ཡིན་པ་དང། ལོ་ལྟར་ནད་ཡམས་འདི་ཡིས་མི་ས་ཡ་མང་པོ་རྐྱེན་འདས་སུ་འགྲོ་གི་ཡོད་པ་རེད། ང་ཚོ་བོད་པའི་སྤྱི་ཚོགས་ནང་ལ་ཡང་ན་ཚ་དེ་ཁྱབ་ཡོད་པ་དང། སྟབས་ལེགས་པ་ཅིག་ལ་ན་ཚ་དེ་ཡི་ཐོག་ད་ལྟ་ལས་འཆར Zero TB བརྒྱུད་བོད་མིའི་སྤྱི་ཚོགས་ནས་ན་ཚ་དེ་རྩ་བརླག་ཏུ་གཏང་རྒྱུའི་རེ་བ་ཞུ་གི་ཡོད་པ་རེད། ན་ཚ TB ནི་གློ་ནད་ཙམ་མིན་པར་གྲོད་པ། རུས་པ། པགས་པ TB བཅས་ཡོད། གློ་ནད TB ནི་འགོས་ནད་ཞིག་ཡིན་པ་དང་རང་ཉིད་ངོས་ནས་ན་ཚ་དེ་འགོག་ཐབས་ཆེད་གཙང་སྦྲ་འཕྲོད་བསྟེན་བྱེད་རྒྱུ་དང་སེམས་པ་སྐྱིད་པོ་དེ་བཞིན་བཅུད་ལྡན་གྱི་ཞལ་ལག་མཆོད་རྒྱུ་དེ་རེད་ཤག་དེ་བཞིན་རང་ཉིད་ལ་ཆམ་པ་ཕོག་པ་ཚེ། དུས་ཐོག་ཏུ་སྨན་ཁང་དུ་ཕེབས་ཡ་དང་ཁ་རས་གོན་ཡ་ནི་གལ་གནད་ཆེན་པོ་ཞིག་རེད། ལོ་ལྟར་རྒྱལ་སྤྱིའི་གློ་ནད་ཉིན་མོ་ལ་བརྗོད་གཞི་འདྲ་མིན་ཡོད་པ་དང་ད་ལོ་ཡི་བརྗོད་གཞི་ནི The Clock Is Ticking On བོད་སྐད་ནང་དུ་དུས་ཚོད་འགྲོ་གི་འདུག་ཅེས་རེད། བྱས་ཙང་ཉིན་མོ་ཁྱད་པར་ཅན་དེ་ཐུགས་ལ་བཅངས་ནས་དུས་དང་རྣམ་པ་ཀུན་ཏུ་རང་ཉིད་ཀྱི་འཕྲོད་བསྟེན་ལ་དོ་སྣང་གནང་རོགས་གནང་ཞུ་རྒྱུ་དང་ན་ཚ་འདི་ཡི་ཐོག་སྤྱི་ཚོགས་ནང་གོ་རྟོགས་ལེགས་པར་སྤེལ་རོགས་གནང་འབོད་སྐུལ་ཞུ་རྒྱུ་དང། འབོད་སྐུལ་འདི་དང་མཉམ་དུ་ང་ཚོའི་ཐེངས་འདིའི་ལེ་ཚན

སྤྲོ་སྐྱིད་ཀྱི་ཁོར་ཡུག་རན་པོ་ཞིག་ཆགས་ཀྱི་ཡོད་ཙང་གཞས་མ་བསྟན་འཛིན་སྒྲོན་གསལ་ལགས་ཀྱི་ཆང་གཞས་གསར་པ། ཆང་ཞིག་ལེགས་མོའི་ཆང་ལ་ཞེས་པ་དེ་དགྱེས་གསན་ཡོང་བ་ཞུ།

དཀའ་སྤྱད་ཁུར་དུ་འཁྱེར་ནུས་ན་བྱ་བ་གང་ཡང་དཀའ་བ་མེད། ལྷན་རྒྱས་སྐུ་ཁམས་བཟང། ང་བསྟན་འཛིན་དངོས་གྲུབ་ཡིན། སྒྲུང་ཐུང་ཐུང་གཅིག། ད་རིང་ང་ཚོའི་གི་སྒྲུང་འདི་བྱེ་ཐང་གཅིག་གི་སྒང་ལ་འགྲོ་བཞིན་པའི་གི་ཨ་ནི་མི་གཅིག་གི་སྐོར་ལ་རེད། མི་དེ་ཁོ་རང

སྐྱོ་བོ་ཞེ་པོ་ཞིག་མ་བཏང་བྱས་ནས་ཁོ་རང་ཁོ་རང་ལ་དེ་འདྲས་བཏང་བསྡད་ཡོད་ཙང་ཁོ་རང་གི་འགྲོ་བཞིན་པའི་དེ་འདྲས་ཀྱི་དུས་ཚོད་ཅིག་ལ། ཁོ་རང་གི་ཕ་གིའི་ཟུར་དེ་ལ་ག་རེ་མཐོང་པ་རེད་ཟེར་ན་ཨེ་ནི་རྩྭ་ཁང་ཞིག་མཐོང་པ་རེད། རྩྭ་ཁང་དེ་མཐོང་དུས་ཙ་ན་ཁོ་རང་སེམས་པ་ལ་ཧ་ད་ཡང་ཡང་བསྐྱར་ང་སྒུབ་ཏུ་ཡོང་གི་འདུག་བསམ་བྱས་ནས་ཁོ་རང་ཡིད་ཆེས་མ་བྱས་པ་བྱས་ཨེ་འདུག་འགྲོ་བཞག་པ་རེད། འུར་ཚོ་རྒྱམ་ཐ་འདུག་གས་ཁོ་རང་གི་དཀའ་ལས་བརྒྱབ་བྱས་འགྲོ་གི་ཡོད་རེད་ཁོ་རང་བློས་གཏོང་གི་ཡོད་མ་རེད་ཁོ་རང་འགྲོ་བཞིན་པའི་དེ་འདྲས་ཅིག་གི་གནས་སྐབས་ལ་དངོས་གནས་ཀྱི་རྩྭ་ཁང་ཞིག་ཡོད་རེད་ཕ་གི་ལ།

ད་དེ་ཁྲིད་དུས་ཁོ་རང་གིས་ག་རེ་དྲན་པ་རེད་ལབ་ན། ཁོ་རང་གི་སེམས་པར་ད་ཆུ་འདི་གལ་སྲིད་ཕ་གི་ནང་བླུགས་པ་འདྲ་བྱས་ཨེ་ནས་ཕ་ནས་ཆུ་མ་ཐོན་ན་ཨེ་ནས་ང་ཆུ་འཐུང་ཡས་གང་ཡང་མེད་པ་ཆགས་ས་རེད་བསམ་ནས་ཨེ་ནས་ཁོ་རང་ག་རེ་བྱེད་དགོས་ན་བསམ་བསམ་བློ་ཐེ་ཚོམ་ཞིག་སྐྱེས་པ་རེད་ཐེ་ཚོམ་སྐྱེས་བསྡད་པའི་དེ་འདྲའི་གི་གནས་སྐབས་ཅིག་ལ་ཁོ་རང་གིས་ཡིད་ཆེས་བརྟན་པོ་བྱས་ནས་དཀོན་མཆོག་རང་ལ་ད་ཡ་གསོལ་བ་སྨོན་ལམ་ཞིག་བཏབ་བྱས་ཡིད་ཆེས་བརྟན་པོ་བྱས་ནས་ཆུ་དེ་ཕ་གི་ནང་བླུགས་བྱས་ནས་ཨེ་ནས་ཕ་གི་ས་འོག་ཆུ་དེ་ཡར་འཇིབ་ཡས་འདི།

ག་རེ་ཡིན་ནའང་འགྲུབ་ཀྱི་འདུག་ཟེར་ལབ་ནས། འགྲུབ་ངེས་ཅན་རེད་ཤག་ཟེར་ལབ་ནས་ཁོ་རང་གིས་འོ་དེ་འདྲ་ཞིག་བྲིས་བྱས་ནས་ཨ་ནི་ཁོ་རང་གིས་ཨ་ནི་བཞག་པ་རེད། བྱས་ཙང་ང་ཚོས་ཀྱང་ཨ་འདྲ་ཞུ་ཞུ་ཡས་དེ་ཨ་ནི་སྒྲུང་ཐུང་ཐུང་ཅིག་རེད་དེ་ཨ་ནི་སྒྲུང་འདི་གིས་ཨ་ནི་ང་ཚོ་ལ་མི་ཚེའི་སྟེང་ལ་ཨ་ནི་སློབ་གསོ་ག་རེ་རྒྱག་གི་ཡོད་རེད་ཟེར་ན་རང་ངོས་ནས་ཡིད་ཆེས་བརྟན་པོ་ཅིག་དང་རང་ངོས་ནས་དཀའ་ལས་སྙིང་རུས་ཅིག་བརྒྱབ་པ་འདྲ་ཞིག་ཡིན་ན་གང་ཡང་བྱ་བ་ག་རེ་ཡིན་ནའང་ཀྱི་ཨ་ནི་དཀའ་ལས་ཅིག་མེད་པའི་ཐོག་ནས་ཨ་ནི་འགྲུབ་ཀྱི་ཡོད་པ་དང།

དང་པོ་དཀོན་མཆོག་གསུམ་ལ་མཆོད་པ་དང། དེ་ནས་དྲིན་ཅན་ཕ་མ་ལ་མཆོད་པ་དང། དེ་ནས་གཉེན་ཉེ་ཚན་ལ་སོགས་ཀྱི་རྒན་གཞོན་གོ་རིམ་གྱིས་མཆོད་པ་འབུལ་སྟངས་དང་མཆོད་ཆང་དེ་མཆོད་སྟངས་ཤིག་ཡོད་པ་རེད་རང་གཞན་ཚང་མས་གོམས་སྲོལ་བཟང་པོ་རྣམས་མི་ཉམས་གོང་འཕེལ་ཡོང་བའི་རེ་བ་དང

ལེ་ཚན་ཞིག་བར་མཚམས་འདིར་འབུལ་ལམ་ཞུ། བཀྲ་ཤིས་བདེ་ལེགས་རླུང་འཕྲིན་གསན་མཁན་ཡོངས་ལ་འཚམས་འདྲི་ཞུ་རྒྱུ། ང་བསྟན་འཛིན་དར་རྒྱས་ཡིན། ང་ཚོའི་དཔེ་དེབ་ངོ་སྤྲོད་ལེ་ཚན་ནང་ཕེབས་པར་དགའ་བསུ་ཞུ་རྒྱུ། ལེ་ཚན་འདི་ཡི་ནང་ལ་ང་ཚོས་འཛམ་གླིང་ནང་གི་སྐད་གྲགས་ཆེ་བའི་དཔེ་དེབ། ལྷག་པར་དུ་སློབ་ཕྲུག་ཚོ་ལ་ཐད་ཀར་འབྲེལ་བ་ཡོད་པའི་དཔེ་དེབ་འདྲ་མིན་སྣ་ཚོགས་ངོ་སྤྲོད་ཞུ་གི་ཡོད། སྤྱིར་བཏང་དཔེ་དེབ་ཀློག་ཡ་ནི་མི་ཡི་མི་ཚེའི་ནང་དུ་མེད་དུ་མི་རུང་བའི་གོམས་གཤིས་གལ་ཆེན་པོ་ཞིག་ཡིན། ལྷག་པར་དུ་སློབ་གྲྭའི་སློབ་མ་ཚོའི་མི་ཚེའི་ནང་ལ། དཔེ་དེབ་ཀློག་རྒྱུ་ནི་རང་ཉིད་ལ་ཤེས་བྱ་གསར་བ་ཐོབ་ཡག་གི་གཞི་རྩ་གཙོ་བོ་ཞིག་ཡིན་པ་ཚང་མས་མཁྱེན་གསལ་ལྟར། སོང་ཙང་ང་ཚོ་བཀྲ་ཤིས་བདེ་ལེགས་རླུང་འཕྲིན་གསན་མཁན་རྒྱ་ཆེ་མང་ཚོགས་ཀྱང་དཔེ་དེབ་ཀློག་ཡག་གི་གོམས་གཤིས་བཟང་པོ་ཡོད་པའི་རེ་བ་ཞུ་གི་ཡོད། ང་ཚོས་ད་བར་ལེ་ཚན་དྲུག་བསྐྱངས་ཟིན་པས་དེ་ཡི་བརྒྱུད་རིམ་ནང། དཔེ་དེབ་མི་འདྲ་བ་དྲུག་རྣམ་པ་ཚོ་ལ་ངོ་སྤྲོད་ཞུས་ཟིན་པ་ཡིན་པས། ཚང་མས་དཔེ་དེབ་ཅིག་ངེས་པར་དུ་ཀློག་ཡོད་ཤག་རེད། གལ་ཏེ་ཀློག་མེད་ན་ངེས་པར་དུ་ཀློག་རོགས་གནང་འབོད་སྐུལ་ཞུ་གི་ཡོད། ང་ཚོས་ཐེངས་འདིའི་ལེ་ཚན་ནང་ལ་སློབ་མ་བསྟན་འཛིན་བཀྲ་ཤིས་གདན་འདྲེན་ཞུས་ཡོད། སློབ་མ་བསྟན་འཛིན་བཀྲ་ཤིས་ནི་རྡ་སྟེང་བོད་ཁྱིམ་ནང་འཛིན་གྲྭ་བཅུ་པ་འབྲུག་ནང་སློབ་བཞིན་པ་རེད། དེ་རིང་ཁོང་དང་མཉམ་དུ་དཔེ་དེབ་ཞིག་ངོ་སྤྲོད་ཞུ་ཡས་ཡིན་པས་རྣམ་པ་ཚོ་མུ་མཐུད་ནས་གསན་རོགས་གནང། བསྟན་འཛིན་བཀྲ་ཤིས་ལགས། ང་ཚོའི་ལེ་ཚན་ནང་ཕེབས་པར་བཀྲ་ཤིས་བདེ་ལེགས་ཞུ་གི་ཡོད། ཨོ་ཚང་མ་བཀྲ་ཤིས་བདེ་ལེགས་ཨ་ནི་ང་བསྟན་འཛིན་སློབ་མ་བསྟན་འཛིན་བཀྲ་ཤིས་ཡིན། ཨ་ནི་ཐོག་མར་དེ་ལ་ཁྱེད་རང་གི་དཔེ་དེབ་ཀྱི་མིང་དང་ཨ་ནི་དཔེ་དེབ་འདིའི་རྩོམ་པ་པོའི་ངོ་སྤྲོད་ང་ཚོའི་རླུང་འཕྲིན་གསན་མཁན་ཡོངས་ལ་ངོ་སྤྲོད་ཅིག་གནང་རོགས་གནང།

ག་ཚོད་ནས་ཅིག་སྣང་བ་འགྲོ་ངེས་དོན་ཇི་ལྟས་པའི་ཡག་པོ་སྙིང་རྗེ་མོ་དཔེ་འདུག། ལགས་སོ། ཨ་ནི་སློབ་མ་བསྟན་འཛིན་བཀྲ་ཤིས་ལགས་ཀྱི་དཔེ་དེབ་འདི་ཨ་ནི། ཡག་པོ་ཞེ་པོ་འདུག་དེ་འདྲ་ཡིན་པ་སོང་ཙང་ད་ཁྱེད་རང་དཔེ་དེབ་འདི་ཀློག་བའི་རྒྱུན་རིང་ལ། དཔེ་དེབ་འདིའི་ནང་ལོགས་ནས་གོ་དོན་དང་ནང་དོན་གཙོ་བོ་འདྲ་བོ་ཅིག་ཨ་ནི་ག་རེ་རེད་དགོངས་ཀྱི་འདུག།
ཨ་ན་ད་ཨ་དེའི Harry Potter and the Secret Chamber of Secrets དེའི་བྲིས་དེབ་དེའི་ནང་དོན་འགྲོ་བཞིན་ལ་ནང་དོན་གཙོ་བོ་དེ་ག་རེ་ལབ་ན་ད་དེའི་ག་རེ་ལབ་ནང་དོན་ད་མང་པོ་ད་མང་པོ་དཔེ་ནང་དོན་ད་བྲིས་དེབ་ཁོ་རང་ལ་ནང་དོན་མང་པོ་དཔེ་འདུག་དེ་ནང་དོན་ཁ་ཤས་ད་གཙོ་བོ་དེ་ཚོ་བཤད་པ་ཡིན་ན་གཙོ་བོ་གཅིག་དེ་དེ་རེད་འདུག་ག་ས་ཨ་ནི། ག་རེ་ལབ་དགོས་རེད་ད་ང་རང་ཚོ་གིས་ལས་ཀ་གང་བྱས་པ་ཡིན་ན་ང་རང་ཚོ་གིས་ད་གྲོགས་པོ་དང་དེ་ཚོའི་རྒྱུད་ཀྱི་གྲོགས་པོ་དང་ད་སོ་སོ་གིས་རོགས་པ་ཡིན་ནའི་སུ་ཡིན་ན་ད་སྤྱི་ཚོགས་ཤོར་ཨ་སྤྱི་ཚོགས་མཉམ་དུ་མཉམ་རུབ་བྱས་ནས་རེད་སོ་སོ་གིས་ད་མཉམ་ཕ་ཚོ་ཡོད་ཨ་མཉམ་རུབ་ད teamwork ལས་དེ་བྱས་པ་ཡིན་ན་ཨ་སོ་སོའི་མདུན་ལ་དཀའ་ངལ་ག་ཚོད་ཡོད་ནའི་རེད་ད་སོ་སོའི་ད་དཀའ་ངལ་ག་ཚོད་མང་ག་ཚོད་ཆེན་པོ་ཡོད་ནའི་ད་ཁོ་རང་ཚོ་ཚང་མ་མཉམ་རུབ་བྱས་ཚེ་ཨ་ནི་དཀའ་ངལ་དེ་སེལ་ཐུབ་པའི་ཅིག་བྱེད་ཐུབ་ཀྱི་རེད་ཞེས་ཨ་འདི་དང་ཤོས་འདི་ཡིན།
ཨ། བསྟན་འཛིན་བཀྲ་ཤིས་ལགས་ཨ་ནི་ཁྱེད་རང་གིས་དཔེ་དེབ་དེ་ཀློག་བྱས་དེའི་ནང་ལོགས་ནས་ལེགས་ཆ་དང་གང་ཅིའི་ཐོག་ནས་ཡག་པོ་ཞིག་གསུངས་སོང། དེ་ཡིན་པ་སོང་ཙང་ད་ཁྱེད་རང་གིས་ཨ་ནི་ཁྱེད་རང་འདྲ་བའི་སློབ་མ་དང་དེ་ག་ནང་ད་ང་ཚོ་གི་གསན་མཁན་ཡོངས་ལ་ཨ་ནི་དཔེ་དེབ་འདིའི་འདི་ཨ་ནི་ངོ་སྤྲོད་ཞུས་བྱས་ཨ་ནི་ཀློག་ཡ་གལ་ཆེན་པོ་རེད་དགོངས་ཀྱི་འདུག་པས། ང་རང་བསམ་ཚུལ་དུ་ལྟ་བ་ནི་སྒྲུང་དེབ་འདི་ཀློག་ན་ཡག་པོ་འདུག་བསམ་གྱི་འདུག་སྒྲུང་དེབ་འདི་ནང་ལ་ད་ཨིན་ཇི་ཡིས་འདི་ཚོ་ཡིན་ནའང་ཅིག་ག་ལབ་དགོས་རེད་ད་ཁག་པོ་ཁག་པོ་མེད་རྒྱུ་ཆེ། ཧ་ཅང་ཧ་ཅང་ཡང་ལས་སླ་པོ་ཡང་པོ་བོད་དམའ་འཇམ་དམའ་འཇམ་ཀློག་ཡག་ཨིན་ཇི་ཡང་འདི་ཡང་མེད་རྒྱུ་ཆེ། ཨིན་ཇི་ཏག་ཏག་འདུག་འདི་ག་ནང་སྒྲུང་དེབ་འདི་ནང་གི་དེ་གོ་ཡག་པོ་ཚུལ་འོན་ན་སྒྲུང་དེབ་འདི་ནང་ག་ས་ནང་དོན་ཡག་པོ་འདི་འདྲ་མང་པོ་བྱས། འདི་ནང་ལ་ད་དེ་སྒྲུང་ཁོ་རང་ཡིན་ནའང་ཅིག་ཁ་ལ་འོག་ལམ་སང་གོ་ཚུལ་ངའི་བྲོ་བོ་བྲོ་བདག་ནི་ཅིག་ཀློག་ཡོང་དུས་ལམ་སང་ཅིག་བྲོ་བ་ལས་ཅིག་ཀློག་ཡོང་དུས་ལམ་སང་ཧོ་བྲོ་བ་ལས་ཅིག་བྱས་ད་ང་རང་ཚོ་ལའང་ན་དེ་སྒྲུང་དེབ་འདི་ད་ད་གིན་ལབ་པ་ནང་བཞིན་དེ་ག་རང་ཡིན་སྒྲུང་དེབ་འདི་ག་ལབ་དགོས་རེད་དེ་འདི་ལོ་ཚད་ཡོད་མ་རེད་དེ་ཅིག་སྒྲུང་དེ་ཁ་ཤས་ནས་ཕྲུ་གུ་ལོ་ཆུང་ཆུང་ཀློག་ཅིག་དགོས་རེད་ཟེར་ཁ་ཤས་ལོ་ཆེན་པོ་ཀློག་ཡག་ལ་ད་འདི་སྒྲུང་དེབ་འདི་ཕྲུ་གུ་ཆེན་པོ་ཆུང་ཆུང་སུས་ཀློག་ཡིན་ནའང་ད་སྒྲུང་དེབ་འདི་ཁོ་རང་ད་སྒྲུང་དེབ་ཁོ་རང་ལ་ཅིག་ད་ག་ལབ་དགོས་རེད་ཅིག་དུ་བ་དེ་ད་ག་ལབ་དགོས་རེད་ཀློག་ཡིན་ནའང་ལམ་སང་ཅིག་ད་འདི་མི་རྒན་པ་སྒྲུང་དེབ་རེད་མི་འདུག་འདི་ཡ་ཕྲུ་གུ་ཆུང་བ་རེད་འདུག་ལབ་མི་དགོས་ཅིག་ད་སྒྲུང་དེབ་འདི་ཚང་མ་ཀློག་ཡོད་དགོས་ཅིག་ད་འདི་སྒྲུང་དེབ་ཅིག་རེད་ཨ་བྱས་ཙང་ཨ་ནི་ང་རང་ངོས་ནས་ལབ་པ་ཡིན་ན། སྒྲུང་དེབ་འདི་མི་སུ་འདྲ་མི་སུ་འདི་འདྲ་དེ་ལྟར་སློབ་ཕྲུག་ཡིན་ནའང་སུ་ཡིན་ནའང་ཨ་འདི་སྒྲུང་དེབ་འདི་ཉིད་ཅིག་ལྟ་ཐུབ་ན་ཡག་པོ་འདུག་བསམ་གྱི་འདུག། ལགས་སོ་ཨ་བསྟན་བཀྲ་ཤིས་ལགས་ད་རིང་ང་ཚོའི་ལེ་ཚན་ནང་ཕེབས་ནས་ཕྱག་དེབ་སྐོར་ངོ་སྤྲོད་གནང་བ་ཐུགས་རྗེ་ཆེ། ལགས་སོ་ཚང་མ་ལ་ཐུགས་རྗེ་གནང་ཨ་ནི་ད་རིང་འདི་དེ་ལ་ཕེབས་རྗེས་ད་ང་རང་ཚོར་བ་ཅིག་ཡག་པོ་བྱུང་སོང་ཨ་ཚང་མ་ལ་ཨ་འདི་དཔེ་དེབ་འདི་སྣང་བ་འགྲོ་རེ་བ་ཡོད།
འདི་དང་མཉམ་དུ་ང་ཚོས་ཐེངས་འདིའི་ལེ་ཚན་འདི་གར་མཚམས་འཇོག་བྱེད་ཀྱི་ཡིན་པས། རྣམ་པ་ཚོ་ལ་ཞུ་རྒྱུ། རྣམ་པ་ཚོ་ལ་ཡང་དཔེ་དེབ་ངོ་སྤྲོད་ཞུ་ཡས་ཡོད་ན། ང་ཚོ་ལ་ངེས་པར་དུ་འབྲེལ་བ་གནང་རོགས་གནང། སྡིངས་ཆ་དེ་ནི་རྣམ་པ་ཚོའི་སྡིངས་ཆ་ཡིན་པ་དང་ངེས་པར་དུ་ཕེབས་རོགས་གནང། ད་རིང་གི་ལེ་ཚན་གསན་པ་བཀའ་དྲིན་ཆེ། ང་ཚོ་ལེ་ཚན་རྗེས་མའི་ནང་བསྐྱར་དུ་དཔེ་དེབ་གཞན་ཞིག་མཉམ་དུ་མཇལ་ཡོང། གསན་མཁན་རྣམ་པ་ཚོ། དཔེ་དེབ་ངེས་པར་དུ་ཀློག་རོགས་གནང། ཐུགས་རྗེ་ཆེ། སྟག་ཤར་གཞོན་པ་ཚོས་མཆོད་ཆང་མཆོད་དུས་སྤྲོ་པོ་གང་འདྲ་ཡོད་མེད།

རྟགས་རྟེན་འབྲེལ་མཚོན་པའི་མཆོད་ཆང་བཞེས་མཁས་པོའི་ངང་རང་གཞན་ཚང་མ་འཆམ་མཐུན་ཐོག་གནས་པར་བོད་ཁྱིམ་བཀྲ་ཤིས་བདེ་ལེགས་རླུང་འཕྲིན་ཁང་ནས་འཚམས་འདྲི་གྲངས་མེད་དང་གླུ་དབྱངས་ལེ་ཚན་གསན་པ་ཐུགས་རྗེ་ཆེ། རེས་གཟའ་ལྷག་པ་ལྷག་དཀར་ནམ་ཡིན་ལ་ཉིན་གུང་ཕྱག་ཚོད་དང་པོ་ནས་གཉིས་པའི་བར་ལ་སླར་ཡང་མཇལ་ཡོང།